སྤྱིར་ཨོ་སི་ཀྲི་ལི་ཡའི་ནང་སློབ་ཁྲིད་བྱེད་སྲོལ་མེད་པའི་སྐད་ཡིག་ཁག་བརྒྱད་དྲ་ཐོག་ཏུ་སློབ་ཁྲིད་ཆེད་མུ་མཐུད་མ་འཛུགས་གནང་རྒྱུའི་གསལ་བསྒྲགས་གནང་འདུག་དེ་ཡང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་ཤེས་ཡོན་སྡེ་ཚན་གྱི་འགན་འཛིན་ལས་ཚབ། མཁས་དབང་སྐུ་ཞབས Nicholas Farrelly མཆོག་གིས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་སྐད་ཡིག་སློབ་ཁྲིད་དེ་གལ་ཆེ་དོན་ཆེན་བརྩི་གི་ཡོད་པ་དང། སྐད་ཡིག་འདྲ་མིན་སྦྱོང་བ་ལ་བརྟེན་རིག་གཞུང་མི་འདྲ་བ་བར་ཕན་ཚུན་གོ་རྟོགས་དང་བརྩི་མཐོང་སླེབས་ངེས་རེད་ཅེས་དེ་ག SBS བོད་སྐད་སྡེ་ཚན་ལ་གསུངས་སོ། དེ་ཡང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་ནམ་རྒྱུན་འགྲོ་རྒྱུགས་ཆེ་བའི་ཨེ་ཤེ་ཡའི་སྐད་ཡིག་རྒྱ་སྐད་དང་རྒྱ་གར་སྐད། ཀོ་རི་ཡའི་སྐད། ཉི་ཧོང་སྐད་སོགས་སློབ་ཁྲིད་བྱེད་པའི་ཐོག་ལ། བོད་པའི་སྐད་ཡིག་དང། ཐའི་ལེན་སྐད་ཡིག། ལེགས་སྦྱར་གྱི་སྐད། ཏེ་ཏུམ་སྟེ། ཤར་ཏི་མོར་གྱི་སྐད་ཡིག་སོགས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་འགྲོ་རྒྱུགས་ཅུང་ཆུང་བའི་སྐད་ཡིག་ཁག་ཡང་དྲ་ཐོག་ཏུ་སློབ་ཁྲིད་གནང་གི་ཡོད་འདུག། མཁས་དབང་ཧྥེ་རེ་ལི་ལགས་མཆོག་གིས་བོད་པའི་སྐད་ཡིག་ལ་དོ་སྣང་དམིགས་བསལ་གྱིས་སློབ་ཁྲིད་གནང་དགོས་དོན་འགྲེལ་བརྗོད་གནང་བར།
The reason that we want to teach languages such as Burmese བོད་པའི་སྐད་ཡིག་དེ་ཡང་གནའ་རབས་ཀྱི་ལོ་རྒྱུས་དང་ལྡན་པའི་སྐད་ཡིག་ཤིན་ཏུ་ཕྱུག་པོ་ཞིག་རེད། དེར་བརྟེན་བོད་པའི་སྐད་ཡིག་ནང་ནང་ཆོས་དང་རིག་གཞུང་ངོ་མ་གཏིང་ཟབ་ཀྱི་ཤེས་ཡོན་བླང་རྒྱུ་ཡོད་པ་ཡིན། དེ་མ་ཟད་ང་ཚོས་འཆར་གཞི་བཏོན་སྐབས་ཕུགས་རྒྱང་རིང་པོར་བསམ་བློ་གཏོང་གི་ཡོད། མ་འོངས་པར་བོད་པའི་སྐད་ཡིག་ལ་དོ་སྣང་ཇེ་མང་དུ་འགྲོ་གི་རེད་བསམ་གྱི་འདུག་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་བོད་ཡིག་སློབ་ཁྲིད་ནང་མཉམ་ཞུགས་གནང་མཁན་སློབ་ཕྲུག་འགའ་ཤས་ལ་སྔོན་འགྲོའི་གོ་རྟོགས་ཡོད་ཀྱང། འགའ་ཤས་ཀྱིས་བོད་ཡིག་མི་ཚེའི་ནང་ཆེས་ཐོག་མར་ཀ་ཁ་ནས་སྦྱོང་མཁན་ཡིན་འདུག་ཧྥེ་རེ་ལི་ལགས་ཀྱིས་སྤྱིར་ཨོ་སི་ཀྲི་ལི་ཡའི་མང་ཚོགས་ནང་ཨེ་ཤི་ཡའི་རྒྱལ་ཁབ་ཀྱི་སྐད་ཡིག་སྦྱོང་རྒྱུར་དོ་དབྱིངས་ཆེ་རུ་འགྲོ་བཞིན་ཡོད་ཅེས་ཁོང་གིས་གསུངས་དོན།
It's a bold choice to learn ཨེ་ཤི་ཡའི་སྐད་ཡིག་གང་རུང་ཞིག་ཐོག་མར་སྦྱོང་འགོ་འཛུགས་རྒྱུ་དེར་སྙིང་སྟོབས་དགོས་ལ། དེས་ཁྱེད་ཀྱི་དུས་ཚོད་དང་དངུལ་གྱི་འགྲོ་སོང་སོགས་གཏོང་དགོས་པ་ཡིན། འོན་ཀྱང་ཨོས་ཏྲེ་ལི་ཡའི་ནང་མི་རིགས་སྣ་ཚོགས་ཀྱི་རིག་གཞུང་དང་སྐད་ཡིག། ལུགས་སྲོལ། ཆོས་རྒྱུན་སོགས་མུ་མཐུད་རྒྱུན་འཛིན་ཐུབ་ན་རྒྱལ་ཁབ་ཡར་རྒྱས་ལ་ཕན་ནུས་ཆེན་པོ་ཡོད། མཐར། ཧྥེ་རེ་ལི་ལགས་ཀྱིས་མ་འོངས་པར་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་སུ་བོད་པའི་སྐད་ཡིག་སློབ་གཉེར་གནང་མཁན་ཇེ་མང་དུ་འགྲོ་བའི་རེ་བ་ཡོད་ཅེས་དེ་གར་ཨེས་པི་ཨེས་བོད་སྐད་སྡེ་ཚན་ལ་གསུངས་སོ། ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ།
ས་ཏྲ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་ཐུན་མཇུག་གནང་ཡོད་པ་རེད།